དེ་ཡང་ཨོ་སི་ཀྲི་ལི་ཡའི་ནང་ཏོག་དབྱིབས་ནད་ཡམས་ཁྱབ་གདལ་ཉིན་རེ་ཇེ་མང་དུ་འགྲོ་བཞིན་པ་ཡིན་འདུག་མེལ་སྦུར་ནང་མཚོན་ན་ཨ་རི་ནས་ཕྱིར་ལོག་བྱས་པའི་དགེ་རྒན་ཞིག་ལ་ཏོག་དབྱིབས་ནད་ཡོད་པ་ཐོན་ནས་སློབ་གྲྭ་གཉིས་པ་དེ་སྒོ་རྒྱག་དགོས་པ་བྱུང་འདུག་ཡང Queensland མངའ་སྡེའི་ནང་ཡོད་པའི Southern Cross གཙུག་ལག་སློབ་གྲྭ་ཆེན་མོའི་ལས་བྱེད་པ་ཞིག་ལ་ནད་དེ་ཐོན་ཡོད་པར་བརྟེན་མཐོ་སློབ་དེ་སྒོ་རྒྱག་དགོས་པ་བྱུང་འདུག་དེ་བཞིན་ཏེས་མེ་ནི་ཡའི་ནང་ནད་ཡམས་ཁྱབ་གདལ་སྔོན་འགོག་ཆེད Dark Mofo Winter Festival ཞེས་པའི་དུས་ཆེན་དེ་ཕྱིར་འཐེན་གནང་ཡོད་པ་རེད་འདུག་ཨོ་སི་ཀྲི་ལི་ཡའི་གཞུང་གིས་ཀྱང་ནད་ཡམས་དེར་གདོང་ལེན་གནང་ཕྱིར་རེས་གཟའ་ལྷག་པའི་དགོང་དྲོ་ཆུ་ཚོད་དྲུག་པ་ནས་བཟུང་ཨི་ཊ་ལི་ནས་ཨོ་སི་ཀྲི་ལི་ཡར་འགྲིམ་འགྲུལ་མི་ཆོག་པའི་བཀའ་རྒྱ་བཏང་གནང་ཡོད་འདུག་སྲིད་བློན་མོ་རི་སན་མཆོག་གིས་གསུངས་དོན།

དབུས་གཞུང་གིས་ཨོ་སི་ཀྲི་ལི་ཡའི་ནང་ཏོག་དབྱིབས་ནད་ཡམས་འགོག་སྲུང་ཆེད་འཕྲོད་བསྟེན་གྱི་མཐུན་སྦྱོར་ཕྱིར་ཨོ་སྒོར་ཐེར་འབུམ་གཉིས་ཚེག་བཞི་འགྲོ་གྲོན་གནང་འཆར་ཡོད་པ་གསལ་བསྒྲགས་གནང་ཡོད་པ་ལས། ཨོ་སྒོར་ས་ཡ་ཉིས་བརྒྱ་ལྔ་ཙམ་ཞིག་གནས་སྐབས་ཀྱི་སྨན་དཔྱད་ཁང་བརྒྱ་ཙམ་ཞིག་གི་ཆེད་ཡིན་འདུག་སྨན་དཔྱད་ཁང་དེ་དག་མི་མང་ས་དང་ནད་རྟགས་འབྲིང་ཙམ་ཡོད་མཁན་རྣམས་བརྟག་ཕྱིར་བེད་སྤྱོད་གནང་འཆར་ཡོད་འདུག། དེ་བཞིན Bulk Bill འོག་སྤྱི་སྨན་པས་བརྙན་འཕྲིན་ཚོགས་འདུ་བརྒྱུད་ནད་པར་སྨན་གྱི་ལམ་སྟོན་གནང་ཐུབ་པའི་མཐུན་རྐྱེན་བསྐྲུན་འཆར་ཡོད་འདུག་ལྷག་པར་དུ་རང་ཉིད་ཟུར་བཀག་གནང་མཁན་རྣམས་དང། གདོད་མའི་མི་རིགས་དང་མཚོ་གླིང་པའི་མི་རིགས་ལོ་ན་ལྔ་བཅུ་ཡན་ཅན་གཅོང་ནད་ཡོད་མཁན་གྱི་ནད་པ་སྦྲུམ་མ་སོགས་ལ་མཐུན་རྐྱེན་དེ་ལྟར་སྦྱར་གནང་འཆར་ཡོད་འདུག་དེ་ལྟར་བརྒྱུད་སྨན་ཁང་དང་སྨན་པ་ཚོར་དགོས་མཁོ་ཆེ་བར་བརྟེན་གནོན་ཤུགས་ཆུང་རུ་གཏང་ཐབས་གནང་རྒྱུ་ཡིན་འདུག། སྲིད་བློན་མོ་རི་སན་མཆོག་གིས་གསུངས་དོན། ད་ལྟའི་གནས་སྟངས་དེ་ནམ་རྒྱུན་དང་མི་འདྲ་བ་ཞིག་ཡིན་པར་བརྟེན། ང་ཚོའི་འཕྲོད་བསྟེན་གྱི་སྒྲིག་འཛུགས་ལ་གནོན་ཤུགས་ཆེན་པོ་འབྱུང་ངེས་རེད། དེ་འདྲ་བྱུང་བར་སེམས་འཚབ་བྱེད་དགོས་པ་མེད། འཆར་གཞི་དེའི་བརྒྱུད་སྒོར་ས་ཡ་སུམ་ཅུ་ཙམ་ཞིག་མི་མང་འབྲེལ་མཐུད་དང་གནས་ཚུལ་ཁྱབ་སྤེལ་ཆེད་གཏོང་འཆར་ཡོད་པ་ཡིན་འདུག།

ཕྱིར་ལོག་བྱེད་པ་དང་ནད་པ་ཞིག་དང་འབྲེལ་བ་བྱུང་ཡོད་ན་ངེས་པར་དུ་བརྟག་དཔྱད་གནང་དགོས་པར་ལམ་སྟོན་བྱས་ཡོད། ཡང་ཨོ་སི་ཀྲི་ལི་ཡའི་སྨན་དོན་ལྷན་ཚོགས་ཀྱི་འགན་འཛིན་སྐུ་ཞབས་ཐོ་ནི་བྷར་ཏན་ལགས་ཀྱིས་གཞུང་གི་འཆར་གཞི་དེར་དགའ་བསུ་ཞུས་ཡོད་འདུག་ཁོང་གིས་གསུངས་དོན། གཞུང་གི་གསལ་བསྒྲགས་དེ་བརྒྱུད་སྨན་ཁང་དང་སྨན་པ་ཚོར་གནོན་ཤུགས་ཆུང་རུ་འགྲོ་ངེས་རེད་ལ་ནད་འགོག་ཐུབ་པར་ཕན་ཐོགས་ངེས་རེད། ཡང་མོ་ནཱས་གཙུག་ལག་སློབ་གྲྭ་ཆེན་མོའི་ནད་ཡམས་ཐོག་ཆེད་ལས་སྨན་པ་དང་སློབ་དཔོན་ཨེ་ལེན་ཆན་ལགས་ཀྱིས་གཞུང་གི་འཆར་གཞི་དེའི་བརྒྱུད། ནད་ཡམས་རྒྱ་ཁྱབ་མི་འགྲོ་བར་ཕན་ངེས་རེད་ཅེས་གསུངས་ཡོད་པ་དང། ཁོང་གིས། རིམ་བཞིན་ནད་དེ་རྒྱ་ཁྱབ་ཆེ་རུ་ཕྱིན་པ་ཡིན་ན། གཞུང་གིས་ད་ལྟའི་འཆར་གཞིར་འགྱུར་ལྡོག་གཏང་ཐུབ་པ་དགོས་ངེས་རེད་ཞེས